རྟོགས་པ་དང་ཉམས། ཨ་ནི་ད་དེ་ད་ལྟ་ང་རང་ཚོའི་ནུབ་ཕྱོགས་ལ་དཔེ་ཆ་འཁྲིད་པའི་སྐབས་དུ་ལ་གཅིག་ག་འདྲ་སེ་འདུག་ཞུས་པ་ཡིན་ན་ང་ཚོས་ཞིབ་ཕྲ་མང་པོ་ཅིག་བྱེད་ཨ་ནི་འགྲེལ་བཤད་མང་པོ་ཅིག་བྱེད་ཨ་ནི་དེའི་སྐོར་ལ་བསམ་བློ་བཏང་ཡ་དེ་དཔེ་ཧ་ཅང་རང་གི་རྣམ་རྟོག་འདྲ་པོ་དེ་མ་སོང་ན་མང་པོ་ཞེ་པོ་ཅིག་གཡོས་ནས་ཨ་ནི་རྟོག་པ་རྟོག་པ་མང་པོ་ཅིག་གཡོས་ནས་ཨ་ནི་སྐབས་སྐབས་ལ་ཉམས་མྱོང་འདྲ་པོ་དེ་ཞེ་དྲག་ཞེ་དྲག་སླེབས་ཡ་མེད་མཁན་བཟོ་འདྲ་འདྲ་པོ་དེ་འདྲས་མང་པོ་ཆགས་ཀྱི་འདུག་ཨ་ནི་དེ་འདྲས་ཡིན་དུས་སྒང་ལ་རྩ་བའི་གི། ཐོས་བསམ་སྒོམ་གསུམ་དགོས་ཡ་དེ་གལ་ཆེན་པོ་རེད། དེ་ནང་ནས་ཐོས་པ་དང་བསམ་པ་བྱེད་ཡ་དེ་གལ་ཆེན་པོ་རེད། ཡིན་ན་ཡང་ང་ཚོ་ཐོས་བསམ་སྒོམ་གསུམ་དགོས་རེད་ཟེར་ཡ་དེ་སྤྱིར་བཏང་གི་ང་རང་ཚོའི་དགོན་པ་ནང་ལ་ཡ་གྲྭ་ཚང་ནང་ལ་ཡ་དཔེ་ཆ་སྦྱང་སྟངས་དང་མི་ཚེ་མི་ཚེ་གཅིག་ལ་ལོ་བཅུ་བཅོ་ལྔ་མུ་མཐུད་ནས་དཔེ་ཆ་སྦྱང་ཡ་གི་གོ་སྐབས་ཡོད་དུས་སྒང་ལ་དེ་འདྲའི་དགོས་ཡ་དེ་གལ་ཆེན་པོ་ཞུས་མ་དགོས་པ་རེད་ཡིན་ན་ཡང་ནུབ་ཕྱོགས་ལ། དུས་ཚོད་ཀྱི་དཀའ་ངལ་དང། ཨ་ནི་བླ་མ་དང་སློབ་མ་གི་འབྲེལ་བ་གི་འབྲེལ་བ་ཉུང་དྲགས་པའི་དཀའ་ངལ་དང་དེ་འདྲ་ཡོད་དུས་སྒང་ལ། དུས་ཚོད་ཉུང་ཉུང་ཡོད་པ་དེས་ངེས་པར་དུ་ཉམས་རྟོགས་ཏོག་ཙམ་ཡོང་ཡ་དང་ཉམས་ལེན་ཏོག་ཙམ་ཉམས་ལེན་ལ་ཤུགས་རྒྱབ་དགོས་ཡ་དང་ཉམས་རྟོགས་ཏོག་ཙམ་ཡོང་དགོས་ཡ་དང་གང་ཟག་སོ་སོ་གི་མྱོང་བ་ཏོག་ཙམ་ཐོན་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད། གང་ཟག་སོ་སོ་གི་རྟོགས་པ་ཅིག་སླེབ། ག་རེ་ཟེར་དགོས་རེད། དོན་དག་འདི་ཏན་ཏན་ཏིག་ཏིག་ཅིག་ཡག་པོ་ཅིག་ཧ་ཅིག་གོ། ཉམས་ལེན་བྱེད་ཀྱི་དུས་ཚོད་འདི་ཡག་ཐག་ཆོད་ཅིག་བྱུང་ན། ཏན་ཏན་གྱི་ཉམས་ལེན་གྱི་འབྲས་བུ་དེ་ཉམས་རྟོགས་དེ་འབར་གྱི་རེད་ཉམས་རྟོགས་དེ་འབར་བ་ཡིན་ན་གང་ཟག་གི་གང་ཟག་སོ་སོ་གི་སེམས་ལ། སེམས་རྒྱུད་ལ་ཡང་འགྱུར་བ་ཅིག་འགྲོ་ནས་ཨ་ནི་སེམས་རྒྱུད་ལ་འགྱུར་བ་འགྲོ་བའི་རྐྱེན་བྱས་ནས་ཨ་ནི་མི་ཚེ་ནང་ལ་ཡང་འགྱུར་བ་ཅིག་ཕྱིན་ལགས། སོ་སོའི་མི་གཞན་དག་དང་འབྲེལ་བ་བྱེད་སྟངས་ལས་ཀ་བྱེད་སྟངས་ལ་ཡང་འགྱུར་བ་ཅིག་ཕྱིན། གང་ཟག་དང་སྤྱི་ཚོགས་ལ་ཕན་ཐོགས་ཏན་ཏན་ཅིག་ཡོང་གི་ཡོད་རེད་ཉམས་ལེན་ཐོག་ནས་དེ་འདྲ་ཡིན་དུས་སྒང་ལ། རྣམ་རྟོག་གི། གཡོ་ཡ་དེ་ཏོག་ཙམ་ཅིག་ཉུང་རུ་བཏང་ཡ་དང། ཨ་ནི། ག་རེ་ཞུ་དགོས་རེད། ཉམས་ལེན་བྱེད་ཡ་གི་གོ་སྐབས་དེ་ཏོག་ཙམ་ཅིག་མང་རུ་བཏང་ཡ་དང། ཨ་ནི་ཉམས་རྟོགས་དེ་ཚོ་ཏོག་ཙམ་ཡོང་དུས་སྒང་ལ་ཉམས་རྟོགས་ལ་ཏན་ཏན་གྱིས་དེའི་སྐོར་ལ་གླེང་སློང་བྱེད་དགོས་ཡ་དང། ཨ་ནི་གང་ཟག་སོ་སོ་གི་ཚོར་སྣང་དང། མྱོང་སྣང་དང། ཉམས་ལེན་གྱི་ག་རེ་ཡོང་གི་ཡོད་ན་དེ་ཏན་ཏན་སློབ་མ་དེ་ཚོ་གིས་ཡ་བླ་མ་ལ་ཞུ་བའི་སྐབས་དུ་ལ་དེ་ཚོ་ལ་དོ་སྣང་བྱས་ནས་ཉན་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་རེད། དཔེ་ན་ཆ་བཞག་ན་སྐབས་སྐབས་ལ་ཕྱི་རྒྱལ་སློབ་མ་དེ་ཚོ་གིས་སོ་སོའི་ཉམས་མྱོང་དེ་ཚོ་ཡ་ཞུ་བའི་སྐབས་དུ་ལ་ཨོ་ད་དེ་ཚོ་མགོ་སེར་དུ་འཛུག། ཤེས་ཡ་བེ་བོ་མགོ་སེར་དེ་ཚོ་ཨ་ནི། དྲན་རྒྱུ་བེ་བོ་ཉམས། བརྟན་པོ་ཡོད་མ་རེད་ཟེར་མཁན་བཟོ་འདྲ་འདྲ་བོ་དང་ཨ་ནི། ཨ་གསར་ཚ་བོ་རེད་ཟེར་བཟོ་འདྲ་འདྲ་ཏན་ཏན་རེད་དེ་ཚོ་གི། ནུབ་ཕྱོགས་ཀྱི་མི་ཁོ་རང་ཚོ་ལུང་པ། ནང་ལ་འཚར་སྡོད་དུས་གང་ལ་ང་རང་ཚོས་ཤར་ཕྱོགས་རེད་བོད་པའི་སྤྱི་ཚོགས་དང་བོད་པའི་རིག་གཞུང་ནང་ལ་ཡར་འཚར་ལོངས་མ་བྱས་དུས་གང་ལ་ཏན་ཏན་གི། དེ་འདྲས་ཀྱི་དཀའ་ངལ་འདྲ་བ་དང་མ་འདྲ་བ་དེ་ཡོད་རེད་དེ་ཡིན་ན་ཡང་དེ། ཡོད་པ་དེ་གང་ཟག་སོ་སོའི་གི་གཤིས། རྒྱུད་ཀྱི་སྐྱོན་དེ་མ་རེད་གང་ཟག་སོ་སོའི་གི་འཚར་ལོངས་བྱེད་ས་དང་རིག་གཞུང་ལའང་རིག་གཞུང་མ་འདྲ་བའི་མ་འདྲ་བ་ཆགས་ནས་ཨ་ནི་དེ་འདྲས་ཅིག་བྱུང་བ་རེད་མ་གཏོགས་ཀྱི་གང་ཟག་རང་གི་ཁོ་རང་རྒྱུད་ནས་སྐྱོན་ཡོད་མཁན་འདྲ་བོ་དང་སྡུག་ཅག་ཡིན་པ་འདྲ་བོ་དེ་འདྲས་མིན་དུས་གང་ལ་ཨ་ནི་ཁྱད་པར་དུ་ང་རང་ཚོའི། གཞན་དག་ལ་གཞན་ཕན་བྱས་ནས་གཞན་དག་ལ་ཕན་ཡག་ཅིག་གི་བསམ་བློ་བཏང་ནས་དཔེ་ཆ་ཅིག་ཁྲིད་དགོས་དུས་ཨ་ནི་ཕན་ས་དེ་གི་དཀའ་ངལ་ག་རེ་ཡོད་པ་དེ་ཉན་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ཞུ་ཡ་ཡིན། ཨ་ནི། སྐབས་སྐབས་ལ་ཚང་མ་ལ་ལན་ཡིན་གཅིག་མིན་གཅིག་ཏག་ཏག་ཏན་ཏན་ཅིག་བརྒྱབ་ཐུབ་དགོས་ཡ་ཁག་ཡོད་མ་རེད་སྐབས་ལ་བརྒྱབ་ཤེས་ཡ་ཁག་ཡོད་མ་རེད་ང་རང་ཚོ་ང་རང་འདྲ་བོ་བྱས་ནས་སྐབས་སྐབས་ལ་དམིགས་བསལ་གྱིས་དེ་རེད་དང་དེ་མ་རེད་དང་དེ་འདྲས་ཁས་ལབ་ཤེས་ཀྱི་མི་འདུག། ལབ་མ་ཤེས་པ་ཡིན་ནའི། གང་ཉན་པ་ཡིན་ན་སྐད་ཆ་དེ་ཉན་པ་ཡིན་ན་ཁོ་རང་ཚོའི་བསམ་པ་ལ་ཡང་ངེད་ཀྱི་སྐད་ཆ་དང་ངེད་ཀྱི་དཀའ་ངལ་དེ་ཉན་རོགས་བྱས་སོང་བསམ་བསམ་ཅིག་གི་བསམ་བློ་གཅིག་དང་ཨ་ནི་ཉན་རོགས་བྱས་སོང་བསམ་བསམ་དེ་གི་བསམ་བློ་དེ་གིས་ཏན་ཏན་ཁོང་ཚོ་ལ་ཡང་སེམས་རྒྱུད་ལ་ཕན་ཐོགས་གཅིག་དང་ཨ་ནི་ཡག་པོ་ཡོང་གི་རེད་ཞུ་ཡ་ཡིན་ཨ་ནི་ད་ག་ཡིན་ཐུགས་རྗེ་ཆེ།